ཡང་ན་དེ་མ་ཡིན་རྣམ་པར་དཔྱད་པ་ལ་ལྟོས་ཏེ། དེ་མ་ཡིན་རྣམ་པར་བཅད་པ་ལ་ལྟོས་ཏེ་མི་ལྟོས་ན། ཞེས་རྟགས་གསུམ་པོ་སོ་སོར་སྦྱར་བར་བྱ། ད་ཡ་གི་དེ་ག་རེ་ཟེར་སོང། ཡ་གི་རྟགས་ཁོ་ལ་དེ་ལྟར་སྦྱར་ཡས་ཁོ་ལ་གཞན་སེལ་མེད་གཞན་སེལ་ཡང་མེད་སྤྱི་དོན་གཞན་ཡང་མེད་པ་ཡིན་ཙང་གསལ་བ་སོ་སོ་ལ་བརྡ་སྦྱར་དགོས་པར་འགྱུར་གྱི་རེད། དེ་ལྟ་ན་མི་རིགས་ཏེ་ག་རེ་བྱས་འགྲོ་གི་འདུག་ཟེར་ན་སྐྱོན་ག་རེ་དེ་མ་ཡིན་རྣམ་པར་བཅད་པའི་དངོས་པོ་ལ་བརྡ་སྦྱོར་རུང། བརྡ་སྦྱོར་རུང་གི་མ་རེད་ཟེར་དེ་བྱས་མ་དེ་བྱས་སོང་ན་བརྡ་སྦྱོར་ཐུབ་ཀྱི་མ་རེད་ཞེས་པའི་བསྒྲུབ་བྱ་དེ་དེ་སྒྲུབ་པ་ཡིན་པའི་ཕྱིར། བརྡ་སྦྱོར་མི་རུང་སྟེ། མི་རུང་བར་ཐལ་གསལ་བ་ནི་མཐའ་ཡས་པས་མིག་ཤེས་ལ་བསྟན་དཀའ་བའི་ཕྱིར། དེ་མ་ཡིན་རྣམ་པར་བཅད་པ་ལ་མ་ལྟོས་ན། འོ་ཧོ། རང་གི་ངོ། གཞན་དང་མ་འདྲེས་པ། མ་ཡིན་པ་ལས་ལོག་པ་རྐྱང་རྐྱང་རེད་དེར་འོ་ཁོ་ཡིན་པར་རྟོགས་མི་ཐུབ་པའི་ཕྱིར། འོ། དེ་ནི་ག་རེ་གོ་ཐ་སྙད་ཀྱི་དུས་སུ་ཡང། བདག་དེ་མོ་འགོ་བའི་སྐྱོན་ཅིག་ཡོད་པའི་ཕྱིར་ཟེར་འོ་འདུག་སེ་བསྒྲུབས་ནས་བརྡ་སྦྱར་བར་མི་རུང་བའི་རྒྱུ་མཚན་བརྡ་སྦྱར་བར་མི་རུང་བ་དེ་བསྒྲུབ་བྱ་ལ་བཀོད་ནས་རྟགས་གསུམ་བཏང་བ་ཡིན་པའི་ཕྱིར་ད་དེ་འདུག་སེ་བྱས་ནས་བཏང་ན་འགྲིགས། ཡང་ན་དེ་མ་ཡིན་པར་རྣམ་པར་བཅད་པ་ལ་ལྟོས་ཏེ་མི་ལྟོས་ཁོ་ལ་ལྟོས་ཏེ་དེ་མ་ཡིན་རྣམ་པར་བཅད་པ་ཁོ་ལྟོས་ས་དེ་ཞེས་ཁོ་ལ་ལྟོས་ཏེ་ཕར་མི་ལྟོས་པ་ཚུར་ལོག་ནས་མི་ལྟོས་པ་ལྟོས་པ་ལས་ལྡོག་སྟེ་མི་ལྟོས་པ་ཡིན་ན། ད་ཡང་སྐྱོན་གསུམ་དེ་ཡོང་གི་རེད། ཡ་གི་དེ་བརྡ་སྦྱར་དོན་དང་གཞན་སེལ་ཀྱང་མེད། སྤྱི་དོན་གཞན་མེད་གཞན་སེལ་མེད་ན། སྤྱི་དོན་གཞན་ནི་མེད་པར་བྱ། དེ་ཡོང་དུས་ཙང་གསལ་བ་ལ་བརྡ་སྦྱོར་དགོས་པར་འགྱུར་ལ་དེ་ལྟ་ན་ག་རེ་བྱེད་ཀྱི་འདུག་ཟེར་ན། མི་རིགས་པའོ་ག་རེ་མི་འགྲིག་ཟིག་འདུག་ཟེར་ན་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པའི་དངོས་པོ་ལ་བརྡ་སྦྱོར་མི་རུང་བ་འདི་ལྟག་མ། ཡང་ད་དེ་འདྲ་དེ་གཤམ་མ་དེ་ག་རེ་ཟེར་ན། ཨོ། དེ་མ་ཡིན་རྣམ་པར་བཅད་པ་ལ་ལྟོས་ཏེ་མི་ལྟོས་ན་ཨ་ནི་སྐྱོན་གསུམ་ཡོང་གི་རེད་ཟེར་ནས་ཨོ་ཐུག་ཚུལ་མ་ད་ལྟ་ཡི་རྟགས་གསུམ་མ་དེ་ད་ལྟ་ཡི་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་བརྡ་སྦྱོར་མི་རུང་ཟེར་ནས་རྒྱུ་རྒྱུ་མཚན་གཅིག་ག་ཚོད་བསྒྲུབ་བྱ་གཅིག་བཞག་གཤམ་མ་དེའི་བསྒྲུབ་བྱ་ག་རེ་བཞག་ཟེར་ན་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་དེ་ནི་དེའི་སྐྱོན་གསུམ་པོ་དེ་ཡོང་གི་རེད་ཟེར་ཡ་གི་དེ་ལ་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་ཟེར་མ་ལབ་པ་བྱས་བརྡ་སྦྱར་བ་ལ་མི་ལྟོས་ན་རྣམ་པར་བཅད་པ་ལ་མི་ལྟོས་ན་དངོས་པོ་ལ་བརྡ་སྦྱར་རུང་གི་མ་རེད་སྒྲུབ་པ་རེད་པ་བསྒྲུབ་བྱ་གོ་ལྟག་མ་དེའི་བསྒྲུབ་བྱ་གོ་བརྡ་སྦྱར་རུང་གི་མ་རེད་གཤམ་མ་དེ་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་སྐྱོན་གསུམ་ཡོང་གི་དོན་དག་ལ་གཅིག་པ་རེད་དང་དོན་དག་ལ་གཅིག་པ་རེད་པ་འོ། འདུག། འབྲས་བུ་མེད་པར་སྐྱེ་བ་བྱུང་ན་ཡང་ན་འདུག་སེ་འགྱུར་རོ་ཞེས་རྟགས་སྔ་མ་གྲུབ་པར་ཐལ། ད་རྟགས་སྔ་མ་གྲུབ་པར་ཐལ་ཟེར་ན་ཡ་གི། སྤྱི་དོན་གཞན་ནི་ཡོད་མ་རེད་གཞན་སེལ་ལ་བརྡ་མ་སྦྱར་ན།

ཡིན་ད། སེར་སྐྱའི་ངོ་བོ་དེ། ཁྲ་བོ་ལ་མེད་པའི་ཕྱིར། ད་དེ་རེད་གང་ཅི་དེ་ནི། ཁྲ་བོའི་ངོ་བོ་གང་ཡིན་པ་ཁྲ་བོ་མ་ཡིན་པ་ལས་ལོག་པ་དེ། སེར་སྐྱ་ལ་ཡོད་པ་མ་ཡིན། སེར་སྐྱའི་ངོ་བོ་གང་ཡིན་པ་སེར་སྐྱ་མ་ཡིན་པ་ལས་ལོག་པ་དེ་ཁྲ་བོ་ལ་མེད་པའི་ཕྱིར། མེད་པ་ཡིན་ད་ད་ག་རེ་བྱེད་ཀྱི་འདུག་ཟེར་ན། ད། བ་ལང་ཁྲ་བོ་ལ་སྐད་ཆ་བཤད་ཡོང་དུས་ཙང་བ་ལང་ཁྲ་བོ་ཁོ་རང་མིག་ཤེས་ལ་བསྟན་ནས་བརྡ་སྦྱར། དེ་སང་ཉིན་ན་ཡང་སེར་སྐྱ་ལ་ཡང་འདི་བ་ལང་ངོ་སྙམ་པའི་བློ་སྐྱེས་པ་བྱེད་པ་ལ་བ་ལང་སེར་སྐྱ་ཁོ་རང་གིས་བྱས་དེ་ལ་བརྡ་སྦྱར་དགོས་པ་རེད།

སེར་སྐྱའི་སྟེང་དུ་མེད་པ་རེད་འདི་ནི་སེར་སྐྱའི་སྟེང་དུ་བ་ལང་ཡིན་པ་གོ་ཐུབ་གི་མ་རེད་ཁྲ་བོའི་སྟེང་དུ་ས་འོད་ཕ་ཁྲ་བོ་མ་ཡིན་པ་ལས་ལོག་པ་ཁོ་བརྡའི་ཡུལ་དུ་བཞག་ནས་ནི་ཁྲ་བོ་ལ་བརྡ་སྦྱར་བ་བྱས་ན་ནི་སང་ཉིན་སེར་སྐྱ་མཐོང་དུས་སུ་ཡང་སྐད་ཆ་གསར་པ་ཞིག་མ་ལབ་རང་ལབ་ཆགས་འགྲོ་བ་ཡིན་པའི་ཕྱིར། རང་ལུགས་ལ་དེ་མེད་སྐྱོན་མེད་དེ་བ་ལང་མ་ཡིན་པ་ལས་ལོག་པ་ཁོ་གལ་སྲིད་སྐད་ཆ་བཤད་ནས་སླེབས་པའི་དེར་བ་ལང་མ་ཡིན་པ་ལས་ལོག་པ་ཁོ་ཁྲ་བོ་དང་སེར་སྐྱ་གཉིས་ཀ་ཡི་སྟེང་དུ་ཡོད་ས་གོ་ཐུབ་གི་བ་ཆེ་འོ་དེ་ལྟ་འདི། ཡག་གི་མེད་ན་ཡག་གི་རེད་ད་ཨ་མ་དེ་འདིར་གཞན་སེལ་མེད་ན། དེ་ནི་སྤྱི་དོན་གཞན་ནི་ཡོད་མ་རེད་དེ་ནི་སྐྱོན་འདི་ཆགས་འགྲོ་བ་རེད་ད་བརྡ་སྦྱར་དུས་ཙང་རེ་རེ་རེའི་སྟེང་དུ་རེ་རེ་རེ་རེ་སྐད་ཆ་བཤད་ནས་དེ་ནི་འོ་དེ་ནི་བརྡ་སྦྱར་ཐུབ་ཀྱི་མ་རེད་འོ་དེ་རེད་འོ་དེ་ལྟར་སྔ་མ་དེ་གྲུབ་པར་ཐལ་ཟེར་དུས་ཙང་མིག་ཤེས་ལ་བསྟན་དཀའ་བའི་ཕྱིར་ནའང་བརྡ་སྦྱར་ཐུབ་ཀྱི་མ་རེད་ཟེར་མི་ཐུབ་པ་ཡིན་པ་ད་འོ་མ་ཡིན་པ་ལས་ལོག་པ་རང་རང་གི་ཐུན་མོང་མ་ཡིན་པ་ལས་ལོག་པ་རེད་པ་འོ་གཉིས་པོ་དེ་སོ་སོའི་སྟེང་དུ་ཡོད་པ་མ་གཏོགས་གཅིག་གཅིག་ལ་མེད་གཅིག་གཅིག་ལ་མེད་ཟེར་འོ་ན་དེ་གཉིས་ལ་སྤྱི་སྒྲ་གཅིག་མི་འཇུག་པར་འགྱུར་རོ་ཞེ་ན་བྱེ་བྲག་དེ་གཉིས་ལ་སྤྱི་སྒྲ་མི་འཇུག་པར་བྱེད་ན་དེ་གཉིས་ལ་བ་ལང་ཞེས་པའི་སྤྱི་སྒྲ་འཇུག་གི་རེད། འཇུག་པ་དེ་ག་རེ་ཟེར་ན་བ་ལང་མ་ཡིན་པ་ལས་ལོག་པ་འོ་གཉིས་ཀའི་སྟེང་དུ་ཡོད་རེད་པ་ཡོད་ན་ཡང་རང་ལུགས་ལ་བ་ལང་མ་ཡིན་པ་དེ་གཉིས་ལ་བརྡ་སྦྱར་དུས་ཙ་རེ་རེ་རེའི་སྟེང་དུ་སྐད་ཆ་ཤོད་མི་དགོས་ཏེ་བ་ལང་མ་ཡིན་པ་ལས་ལོག་པའོ། ཐ་སྙད་ཀྱི་དུས་སུ་ཡང་གོ་ཐུབ་དགོས་ཡ་རེད་བརྡའི་དུས་སུ་ཡང་ཡོད་དེ་ཡ་རེད་དེ་འགྲིག་དེ་ཡ་རེད་བ། ད་ཁོས་ཟེར་ན་དེ་འདྲས་ཟེར་ན་དེ་གཉིས་ལ་བ་ལང་ཞེས་པའི་སྤྱི་སྒྲ་མི་འཇུག་པར་ཐལ་ཟེར་ན་འོ་སྤྱི་སྒྲ་འཇུག་སྤྱི་སྒྲ་གཅིག་མི་འཇུག་པར་ཐལ་ཟེར་ན། འོ་འཇུག་གི་རེད་འཇུག་དེ་རང་ལུགས་ལ་བ་ལང་ཞེས་པའི་སྤྱི་སྒྲ་གཅིག་འཇུག་པར་ཐལ་བཞོ་བཀལ་ལ་སོགས་སོགས། དེའི་འབྲས་བུ་ཅན་མིན་པ་ལས་ལྡོག་པའི། འབྲས་བུ་ཅན་མིན་པ་ཟེར་ན་བཞོ་བཀལ་གྱི་འབྲས་བུ་ཅན་མིན་པ་ཁོ་བ་ལང་མ་ཡིན་པ་ཁོ་ལ་རེད་བ་ལང་མ་ཡིན་པ་ཁོ་ལ་ཁོ་ལས་ལྡོག་པའི་བ་ལང་དེ་ཉིད་འོ་དེ་ནི། བ་ལང་དེ་གཉིས་ཀ་ལ་ཐུན་མོང་དུ་ཡོད་པའི་ཕྱིར་ད་རང་ལུགས་དེར་བརྡ་སྦྱར་ས་ཁོ་ལ་བཞོ་བཀལ་ལ་སོགས་པའི་དོན། སོགས་པའི་འབྲས་བུ་ཅན་མིན་པ་གོ། བ་ལང་མིན་པ་དེ་བཞག། ཁོ་ལས་ལྡོག་པའི་བ་ལང་ཁོ་གཉིས་ཀ་ལ་ཐུན་མོང་དུ་རྗེས་སུ་འགྲོ་བ་ཡིན་ཙང་བ་ལང་ཟེར་ནའང་དེ་བ་ལང་མ་ཡིན་པ་ལས་ལོག་པ་ཟེར་ནའང་དེ་གཉིས་ཀ་ཡོད་པའི་ཕྱིར། དེས་ན་སྤྱི་སྒྲ། སྤྱི་སྒྲ་འཇུག་པ་ལ་སྤྱི་དོན་གཞན་དགོས་པ་མ་ཡིན་པར་ཐལ། ཞེས་དོན་གསལ་བ་རྣམས་ལས་ཐ་དད་པའི་སྤྱི་གཞན་མེད་པར་ཡང། དེར་ཐལ། དོན་གསལ་བ་རྣམས་ལ། སྤྱི་དོན་གཞན་མེད་ན་ཡང། སྤྱི་སྒྲ་འཇུག་པ་ལ་སྤྱི་དོན་གཞན་དགོས་པ་མ་ཡིན་པར་ཐལ། གསལ་བ་རྣམས་ལ་སྤྱི་སྒྲ་འཇུག་པ་ལ་ཟེར། དོན་གསལ་བ་རྣམས་ལ་ཟེར་ནི་སྤྱི་སྒྲ་འཇུག་པར་བྱེད་པ་ལ་ཐ་དད་པའི་སྤྱི་དོན་གཞན་མེད་ན་ཡང། སྤྱི་སྒྲ་འཇུག་གི། སྤྱི་སྒྲ་འཇུག་གི་སྒྲ་ཐ་དད་ཁོ་ནར་འཇུག་པ་མི་རིགས་པའི་ཕྱིར་རོ། ཐུགས་བརྩེ་རེ། བརྡ་སྦྱར་དུས་ཙ་རེ་དང་བརྡ་སྦྱར་དུས་ཙ། གསལ་བ་སོ་སོའི་སྟེང་དུ་བརྡ་སྦྱར་དུས་ཙ་འོ། ཁོའི་སྟེང་དུ་སྤྱི་སྒྲ་དེ་འཇུག་ཏུ་འཇུག་པ་ཡིན་ཙང་ནི་བ་ལང་མ་ཡིན་པ་ལས་ལོག་པའམ་བ་ལང་ཞེས་པ་དེ་འཇུག་གི་རེད་མ་གཏོགས། སྒྲ་ཐ་དད་པ་ཁོ་ནར་འཇུག་པ་མི་རིགས་པའི་ཕྱིར་རོ་ཟེར་ན་སྒྲ་སྦྱར་ཡོང་དུས་ཚ་བ་ལང་སེར་པོ་དེ་དཀར་ཟལ། བ་ལང་ཁྲ་བོ་དེ་བ་ལང་རེད་ཟེར་ཡ་རེད། ནོག་སོགས་འདུས་པའི་སྲོག་ལྡན་གྱི་གོང་བུ་སེར་སྐྱ་དེ་བ་ལང་རེད་ཟེར་ཡ་འདྲ་རེ་རེ་རེ་རེའི་སྟེང་དུ་འཇུག་དགོས་པོ་མ་རེད། ཡང་ན་གསལ་བ་རྣམས་ལ་ཐ་དད་མེད་པའི་གཞན་སེལ་དེ། གསལ་བ་རྣམས་ལ་ཐ་དད་མེད་པའི་གཞན་སེལ་དུ་ཞོག་ཟེར་ན་བུམ་པ་མ་ཡིན་བུམ་གསལ་གྱི་སྟེང་དུ་ཟེར་ན་བུམ་པ་མ་ཡིན་པ་ལོག་པ།

རྒྱུར་རིགས་ཟེར་ཡ་དེ་སྣང་བ་དེ་ཁྱེར་ན་རྒྱུར་རིགས་ཀྱི་མ་རེད་པ། རེད་པ། འོ་ད་བ་ལང་མ་ཡིན་པ་ལས་ལོག་པ་དེ་ཁྱེར་ཡོང་ན། འོ་གཞན་སེལ་དེ། དེ་ཟེར་ན་གསལ་བ་རྣམས་ལ་ཐ་དད་མེད་པ། ཐ་དད་མེད་དེ་གང་ག་ལོག་ལ་ཁྱབ་བྱེད་དུ་ཡོད་པའི་ཕྱིར། རེད་པ། མེད་པའི་གཞན་སེལ་དེ། སྤྱི་སྒྲ་ཐ་མི་དད་ཀྱི། རྒྱུར་རིགས་ཟེར་སྤྱི་སྤྱི་སྒྲ་འཇུག་པའི་རྒྱུར་རིགས་ཀྱི་རེད་ཞེས་སོ། འདིར་རིགས་ཀྱི་ཟེར་ལན་གོ་ག་ལ་རྒྱག་ཟེར་ན་ཁ་ཅིག་ཡ་གིའི་རྟགས་དེ་ལབ་སོང་ང། འོ་ད་ད་དེ་ལ་འོ་ན་དེ་ཉིད་ལ། སྤྱི་སྒྲ་མི་འཇུག་པར་འགྱུར་རོ་ཞེས་པའི་འོ་སྐད་ཆ་དེ་ལ་ག་རེ་བྱས་ན་ཡང་སྤྱི་དོན་གཞན་མེད་ན་ཡང་སྤྱི་སྒྲ་འཇུག་གི་རེད་སྤྱི་དོན་གཞན་མེད་ན་ཡང་སྤྱི་སྒྲ་འཇུག་གི་རེད་འཇུག་པའི་རྒྱུ་ཡོད་རེད་ཡོད་དེ་བ་ལང་མ་ཡིན་པ་ལས་ལོག་པ་དེ་འོ་བ་གསལ་རྣམས་ཀྱི་སྟེང་དུ་ཐ་དད་མིན་པ་ཡོད་འོ་དེ་འདྲ་བ་དེ་འོ་དེ་ནི་སྤྱི་སྒྲ་འཇུག་པའི་རྒྱུ་ལ་འགྲོ་གི་རེད།